མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་ནི། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་དྲུག་པའི་ཚེས་གསུམ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བདུན་པའི་ཚེས་ཉི་ཤུ་རེས་གཟའ་ཕུར་བུ་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་མདོ་སྨད་མང་རྫོང་གི་མགོ་མང་ས་ཁུལ་དུ་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་གློ་བུར་དུ་དུས་འཁོར་དབང་ཆེན་འཚོགས་རྒྱུ་བཀག་པ་མ་ཟད་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་དཀྱིལ་འཁོར་སྟེང་ཆུ་བླུགས་ནས་བཤིག་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་གོང་ས་མཆོག་གིས་ལ་དྭགས་སུ་གནས་སྡོད་མི་མང་ལ་མཇལ་ཁ་སྩལ་ཡོད་པའི་སྐོར་གྱི་དམིགས་བསལ་གནས་ཚུལ་ཞིག་དང། མཐར་དེང་དུས་བོད་ཅེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས

དེ་ཡང་ཟླ་བདུན་པའི་ཚེས་བཅུ་དགུའི་ཉིན་བོད་ནས་ཁུངས་དག་གནས་ཚུལ་འབྱོར་བ་ལྟར་ན་མདོ་སྨད་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་རྫོང་གི་མགོ་མང་གྲོང་རྡལ་དུ་བོད་ཀྱི་རྩིས་ལུགས་ཀྱི་ཟླ་དྲུག་པའི་ཚེས་བཞི་ཉིན་ཨ་ཐི་དགོན་པའི་དགོན་བདག་བླ་མ་ཨ་ཐི་རིན་པོ་ཆེ་མཆོག་གིས་དུས་འཁོར་དབང་ཆེན་ཞིག་གསུང་རྒྱུ་གཏན་འཁེལ་ནས་ཉི་མ་མང་པོ་གོང་ནས་གྲ་སྒྲིག་བྱས་དང་བྱེད་བཞིན་པ་དང་ས་གནས་མི་དམངས་ཚོས་སྔ་ས་ནས་གུར་ཆིག་སྟོང་ལྷག་བརྒྱབ་ཡོད་པ་མ་ཟད་ཨ་ཐི་རིན་པོ་ཆེ་མཆོག་ཉིན་ཤས་གོང་ནས་ས་གནས་དེར་ཕེབས་ཡོད་པ་རེད། གནས་ཚུལ་ཡོང་ཁུངས་ཀྱིས་འགྲེལ་བརྗོད་ཞུས་པ་ལྟར་ན་ད་ལོའི་དབྱར་ཁར་མང་རྫོང་གྲོང་རྡལ་དུ་དུས་འཁོར་དབང་ཆེན་གསུང་རྒྱུར་ས་གནས་རྫོང་དང་ཤང་རིམ་པའི་ཆོག་མཆན་ཐོབ་ཡོད་པ་རེད་ཡིན་ནའང་ཟླ་བདུན་པའི་ཚེས་བཅུ་དགུའི་ཞོགས་པ་ཆུ་ཚོད་དྲུག་ཡས་མས་ཤིག་ལ་གློ་བུར་དུ་དྲག་ཆས་ཉེན་རྟོག་པ་འབོར་ཆེན་ཡོང་ནས་དུས་འཁོར་དབང་ཆེན་གསུང་མི་ཆོག་ལུགས་བཤད་ནས་བཙན་དབང་གིས་གུར་ཚང་མ་བཟློགས་པ་མ་ཟད་དཀྱིལ་འཁོར་སྟེང་ཆུ་བླུགས་ནས་བཤིག་ཡོད་ཚུལ་མིང་བཤད་འདོད་མེད་པའི་གནས་ཚུལ་ཡོང་ཁུངས་ཀྱིས་འགྲེལ་བརྗོད་གནང་སོང། དེ་བཞིན་དུ་མགོ་མང་ས་གནས་དེའི་མི་གཞན་ཞིག་གིས་ཁོང་ཚང་གི་ནང་མི་ཚོ་ཁ་སང་དུས་འཁོར་དབང་ཆེན་ལ་འགྲོ་རྒྱུ་ཡིན་ཞེས་གྲ་སྒྲིག་བྱེད་བཞིན་འདུག་མོད་ད་ནངས་དུས་འཁོར་དབང་ཆེན་གསུང་མ་ཐུབ་ཚུལ་བཤད་ནས་བློ་འགྱོད་སྐྱེ་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་གི་ས་གནས་གཞུང་གི་ཆོག་མཆན་ཡོད་བཞིན་དུ་བཀག་འགོག་བྱེད་དོན་ཐད་ས་གནས་མི་མང་གི་བཤད་ཚུལ་ལྟར་ན། ནག་ཉེས་རིགས་གཉིས་བཀལ་ཡོད་པ་འདྲ་གཅིག་ནི་སྒོར་མོ་མང་པོ་བསྡུ་རུབ་བྱས་ལུགས་དང་གཉིས་པ་ནི་ཏང་གི་མི་སྣ་ཆོས་ལུགས་ཀྱི་ལས་དོན་ནང་མཉམ་ཞུགས་བྱས་ལུགས་བཅས་པ་ཡིན་ལུགས་འགྲེལ་བརྗོད་བྱས་ཡོད་གི། གཞན་གནས་ཚུལ་ཡོང་ཁུངས་ཀྱིས་བཤད་པ་ལྟར་ན་དུས་འཁོར་དབང་ཆེན་གོ་སྒྲིག་ཚོགས་ཆུང་གི་མི་སྣ་བཀག་ཉར་བྱས་པ་མ་ཟད་ས་གནས་གཞུང་གི་མགོ་ཁྲིད་ཁག་ཅིག་ཀྱང་བཀག་ཉར་བྱས་ཡོད་པ་རེད། དེ་མཚུངས་སུ་ཕྱི་ཟླ་བདུན་པར་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་གུང་ཐང་སྐུ་ཕྲེང་བདུན་པ་མཆོག་གིས་མཛོད་དགེ་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩོལ་རྒྱུའི་ཆོག་མཆན་ཐོབ་སྟེ་སྟ་གོན་དང་དབང་འགོ་ཚུགས་ལ་ཉེ་སྐབས་རྒྱ་ནག་གཞུང་གིས་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་འཁོར་བའི་ཁུལ་སྟོན་དང་གཞུང་འབྲེལ་ཚོགས་འདུ་སོགས་དང་འཁེལ་ཡོད་ལུགས་བཤད་ནས་དུས་འཁོར་དབང་ཆེན་དེ་བཀག་འགོག་བྱས་ཡོད་པ་རེད། དེའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཏང་འབྱོར་གནས་ཚུལ་ཞིག་ལ་གསན་རོགས་གནང།
ཕྱི་ཟླ་བདུན་པའི་ནང་མདོ་སྨད་བླ་བྲང་བཀྲ་ཤིས་མཆར་གྱི་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཁོང་གི་འཁྲུངས་གཞིས་མཛོད་དགེའི་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩལ་གནང་རྒྱུའི་ཆོག་མཆན་ཐོབ་སྟེ་སྟ་གོན་དང་དབང་འགོ་ཚུགས་ལ་ཉེ་སྐབས། རྒྱ་ནག་གཞུང་ནས་འདི་ལོའི་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་འཁོར་བའི་ཁུལ་སྟོན་དང་གཞུང་འབྲེལ་ཚོགས་འདུ་སོགས་དང་འཁེལ་ཡོད་སྐོར་བརྗོད་ནས་དུས་འཁོར་དབང་ཆེན་དེ་བཀག་འགོག་བྱས་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨོ་བོད་ཡིག་ས་བདག་འཕྲོག་བྱེད་མི་མ་རྩ་ཁ་མ་ནས་ང་ཚོ་ཡང་ཞབས་འདྲ་ད་པེ་ཅིན་ནས་ལྟ་དགོས་ནི་རེད་ཟེར་ཡོང་མ་རྩ་ཁ་ཅིག་ཟེར་ནས་འབྲེལ་ཡོད་ཞབས། གོང་ཞུས་བོད་ནང་གི་འབྲེལ་ཡོད་ནས་མུ་མཐུད་བརྗོད་དོན་ལ། ཕྱི་ཟླ་དྲུག་པའི་ཟླ་མཇུག་ཙམ་ནས་བཟུང་དུས་འཁོར་དབང་ཆེན་གནང་སའི་ས་ཆ་གཏན་འཁེལ་དང་སྒར་བཏབ་ནས་གྲ་སྒྲིག་ཡོངས་སུ་བྱས་ཟིན་པ་མ་ཟད་སློབ་མ་རྗེས་འཛིན་གྱི་དབང་ཕྱི་ཟླ་བདུན་པའི་ཚེས་དྲུག་དང་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ནས་བཟུང་དུས་འཁོར་དབང་ཆེན་གྱི་སྟ་གོན་དང་ཉིན་གྲངས་གསུམ་ལྷག་རིང་དུས་འཁོར་དབང་ཆེན་བསྐུར་རྒྱུར་གཏན་འཁེལ་ཡོད་ན་ཡང་གློ་བུར་རྒྱ་ནག་གཞུང་གིས་ཀན་ལྷོ་ཁུལ་གྱི་དུས་སྟོན་སོགས་ལ་ཁ་གཡར་ནས་བཀག་འགོག་བྱས་ཡོད་པ་དང་ད་ལྟའི་ཆར་མི་མང་ཁྲོད་ཕྱི་ཟླ་བརྒྱད་པའི་ནང།

ཆོས་ལུགས་བྱེད་སྒོ་སྤེལ་ཡུལ་ལ་དོ་དམ་བྱེད་པའི་སྲོལ་ཡིག་ཟེར་བར་བསྐྱར་ཞིབ་དང་འབྲེལ་ཆོས་ལུགས་བྱེད་སྒོ་ཁག་གི་དུས་ཡུན་གང་ཐུབ་ཀྱིས་ཉུང་དུ་བཏང་བ་དང་མི་གྲངས་ལ་ཚོད་འཛིན་དགོས་པ། ཆོས་ལུགས་བྱེད་སྒོ་སྤེལ་བར་ས་གནས་རྫོང་རིམ་པའི་ཆོས་ལུགས་ལས་དོན་ཚན་པ་ནས་ཆོག་མཆན་ཞུ་དགོས་པ་མ་ཟད་རྒྱལ་ཡོངས་ཆོས་ལུགས་ཚོགས་པའི་སྒྲིག་གཞི་དང་མཐུན་དགོས་པ་སོགས་ཀྱི་སྒྲིག་ཁྲིམས་མང་དག་ཅིག་བཟོས་ཡོད་པ་རེད་ལ་ཡང་འབྲེལ་ཡོད་བོད་མི་གཞན་དེས་ཐེངས་འདིར་དུས་འཁོར་དབང་ཆེན་གནང་མ་བཅུག་དོན

ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་ལོན་པར་དགའ་སྟོན་དུས་དྲན་འཚོགས་རྒྱུ་དང་ཟླ་བ་དེའི་ནང་རྒྱ་སྒོར་ཐེར་འབུམ་དགུ་བཅུ་གོ་དྲུག་ལྷག་བཏང་སྟེ་ལས་གཞི་གྲངས་བཅོ་བརྒྱད་ཙམ་འགོ་འཛུགས་དགོས་སྐོར་སོགས་བརྗོད་ཡོད་པ་མ་ཟད་ལོ་འདིར་ཁྱོན་ཡོངས་ནས་མི་མང་ཁྲོད་ལོ་འཁོར་བདུན་ཅུ་ལོན་པར་དུས་དྲན་མཛད་སྒོ་དང་ཀན་ལྷོ་ཁུལ་གྱི་ལོ་ངོ་བདུན་ཅུའི་གྲུབ་འབྲས་དང་གཞུང་འབྲེལ་སྲིད་ཇུས་སོགས་ཁྱབ་བསྒྲགས་དགོས་པ་སོགས་བསྒྲགས་འདུག། གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི་ཀུན་མཁྱེན་འཇམ་དབྱངས་བཞད་པ་བློ་བཟང་ཐུབ་བསྟན། ཆོས་ཀྱི་ཉི་མ་མཆོག་ནས་གུང་ཐང་སྐུ་ཕྲེང་དྲུག་པའི་སྤྲུལ་སྐུར་ངོས་འཛིན་གནང་ཡོད་པ་དང་བླ་བྲང་དགོན་པའི་དགེ་བའི་བཤེས་གཉེན་འཇིགས་མེད་དཔལ་ལྡན་རྒྱ་མཚོ་མཆོག་ཡོངས་འཛིན་དུ་བསྟེན་ནས་གཞུང་ཆེན་ཁག་ལ་སློབ་གཉེར་དང་ད་ལྟའི་ཆར་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་ཚོགས་ཆེན་ཁྲི་བར་བཞེངས་གནང་བ་སོགས་མཛད་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

སྤྱི་ནོར་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ནི་ཚོགས་ཆེན་འདིའི་གཏམ་བཤད་པ་གཙོ་བོ་གྲས་ཡིན་ཞིང་ཁོང་གིས་རྒྱ་ནག་དམར་ཤོག་གཞུང་ནི་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ལ་ཉེན་ཁ་བཟོ་མཁན་གྱི་སྲིད་གཞུང་ལ་ངོས་འཛིན་བྱེད་ཀྱི་ཡོད་པའི་སྐབས་འདིར་བོད་རིགས་གཞོན་སྐྱེས་ཚོས་སོ་སོའི་གནས་ཡུལ་རྒྱལ་ཁབ་ཁག་ཏུ་བོད་དོན་འཐབ་རྩོད་དང་འབྲེལ་བའི་ལས་འགུལ་གྱི་ནུས་པ་གོང་མཐོར་གཏོང་དགོས་ཅེས་སྐུལ་མ་གནང་ཡོད་པ་རེད།
ངའི་གི་ལྟ་ཕྱོགས་བྱས་པ་ཡིན་ན། དེང་སང་གི་གཅིག་གི་རྒྱལ་སྤྱི་གི་གནས་སྟངས་དང་རྒྱ་ནག་གི་གནས་སྟངས་དེ་ཚོ་ལ་བལྟས་པ་ཡིན་ན། འདས་པའི་ལོ་སུམ་ཅུ་བཞི་བཅུ་ནང་ལོགས་རྒྱལ་སྤྱི་གི་ཆབ་སྲིད་ཁོར་ཡུག་བོད་བོད་ཀྱི་འཐབ་རྩོད་ཐོག་ལ་རྒྱལ་སྤྱིའི་ཁོར་ཡུག་དེ་ཡང་བཟང་རུ་ཞེ་དྲག་ཕྱིན་བཞག། འཛམ་གླིང་ཁྱོན་ཡོངས་སུ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཤུགས་ཆེ་རུ་གཏོང་རྒྱུ་ནི་སྐབས་བཅུ་དྲུག་པའི་བཀའ་ཤག་གི་དགོངས་དོན་གཙོ་བོ་གྲས་ཡིན་པ་དང་ཨོ་སི་ཁྲུ་ལི་ཡ་རུ་གནས་བཞུགས་གདོང་འདུས་སྐྱིད་འཛོམས་ལགས་ནི་ཨོ་སི་ཁྲུ་ལི་ཡ་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་འཐབ་ཇུས་ལས་འགུལ་སྣེ་ཁྲིད་པ་ཡིན། ཁོང་མོས་གཞོན་སྐྱེས་ཚོས་རྒྱུན་དུ་བོད་དོན་ལས་འགུལ་སྤེལ་བའི་སྐབས་སུ་བཟང་ཕྱོགས་ཀྱི་ནུས་པ་ལྡན་པའི་ཁོར་ཡུག་ཅིག་དགོས་པ་ནི་གལ་ཆེན་པོ་ཡིན་པས་རྒྱ་གར་ལ་ཁོར་ཡུག་དེ་ཡོད་པ་གསུང་གོ་གི། རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་པའི་སྐོར་ད་བར་རྒྱལ་སྤྱིའི་སྟེང་འཁྱོག་བཤད་སྣ་ཚོགས་ཤིག་བྱས་དང་བྱེད་མུས་སུ་ཡིན་པར་བརྟེན་བོད་དོན་འཐབ་རྩོད་ཀྱི་ཞུ་གཏུག་ལས་འགུལ་རྒྱལ་སྤྱིའི་སྟེང་གྲུབ་འབྲས་ལྡན་པ་ཞིག་ཡོང་བར་བོད་ཀྱི་དངོས་ཡོད་ལོ་རྒྱུས་དང་རྒྱལ་སྤྱིའི་སྟེང་བོད་ཀྱི་ཁྲིམས་དོན་གནས་བབ་ཁ་གསལ་ཞུ་གཏུག་བྱེད་རྒྱུ་ཡིན་པ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ནས་ཉིས་སྟོང་བཅུ་གཅིག་བར་བོད་གཞུང་དགའ་ལྡན་ཕོ་བྲང་ཡིག་ཚང་གི་ཁྲིམས་ཀྱི་སློབ་སྟོན་པ་ལོ་རྒྱུས་སྨྲ་བ་སྐུ་ཞབས་སྐུ་ཞབས་མེ་ཁོ་ལགས་ཀྱིས་ཞུ་གཏུག་ལས་འགུལ་སྤེལ་སྐབས་ཁྲིམས་ཐོག་ནས་བོད་དོན་གནས་བབ་འགྲེལ་བརྗོད་བྱེད་རྒྱུ་དེ་གལ་འགངས་ཆེན་པོ་ཡིན་པ་ནན་གྱིས་བརྗོད་གོ་གི། ད་སྐབས་འཛམ་གླིང་ཁྱོན་ཡོངས་སུ་རྒྱ་ནག་དམར་ཤོག་གཞུང་གི་ལྟ་ཚུལ་ལ་འགྱུར་ལྡོག་ཆེན་པོ་འགྲོ་བཞིན་པའི་དུས་སྐབས་འདིར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་གིས་བཞུགས་སྒར་རྡ་རམ་ས་ལར་རྒྱལ་ཁབ་འདྲ་མིན་བཅུ་དྲུག་ནས་བོད་རིགས་གཞོན་སྐྱེས་བརྒྱ་ཙམ་འཛོམས་ནས་མ་འོངས་བོད་ཀྱི་འཐབ་རྩོད་དང་འབྲེལ་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐེངས་དང་པོ་དེ་སྐོང་ཚོགས་གནང་ཡོད་པ་རེད། བཟང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོང་ས་མཆོག་གིས་ལ་དྭགས་སུ་གནས་སྡོད་མི་མང་ཚོར་ནང་པའི་ལྟ་གྲུབ་ནང་སེམས་ཁམས་རིག་པའི་བཤད་པ་དེར་ཚན་རིག་པ་ཚོས་དོ་སྣང་ཆེན་པོ་གནང་བཞིན་པའི་སྐོར་བཀའ་སློབ་སྩལ་ཡོད་པ་དང་དེ་མིན་གོང་ས་མཆོག་གིས་གང་ཉིད་ཀྱི་འཁྲུངས་སྐར་ཆེད་འཛམ་གླིང་ས་ཕྱོགས་གང་ས་ནས་འཚམས་འདྲི་ཞུ་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་གནང་མཛད་པ་སོགས་ཀྱི་ཐད་ལྕགས་མོ་འཚོས་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། དེང་སྐབས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་དྭགས་ཀྱི་གླེ་ཞི་བའི་ཕོ་བྲང་དུ་སྐུ་བཞུགས་གནང་བཞིན་པ་ལྟར་མགོན་པོ་གང་ཉིད་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ལ་དྭགས་སུ་ཞབས་སོར་བདེ་བར་འཁོད་སྐབས་དེང་སྐབས་རྡ་རམ་ས་ལར་ཆར་དུས་ཀྱི་སྐབས་འདིར་ལ་དྭགས་ཀྱི་གནམ་གཤིས་བཀྲེན་ཞིང་མཁའ་ལམ་ནས་ལམ་ཁ་སྔོ་སིང་ངེར་ཡོད་པ་མཐོང་སྐབས་ཐུགས་སྤྲོ་བོ་བྱུང་བའི་སྐོར་སོགས་གསུངས་བྱུང། ང་རྒྱ་གར་ལ་མ

སྐུ་ཉིད་ཀྱིས་ནམ་རྒྱུན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་བཞིན་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཅེས་སྨོན་ལམ་རྒྱག་གི་ཡོད་པ་ལྟར་གཉིས་ནས་འགྲོ་བ་མིའི་རིགས་གཅིག་གྱུར་གྱི་འདུ་ཤེས་ལ་ཆོད་སེམས་བརྟན་པོ་བཟུང་ནས་འགྲོ་བ་མིའི་བདེ་སྡུག་དང་འཛམ་གླིང་ནང་ཞི་བདེ་བསྐྲུན་ཐབས་ལ་འབད་མུས་དང་འཛམ་གླིང་འདིའི་སྟེང་ཆོས་བརྒྱུད་སོ་སོའི་ལྟ་གྲུབ་མི་འདྲ་བ་ཡོད་ཀྱང་ཚང་མས་སེམས་པ་བཟང་པོ་བྱ་རྒྱུ་དང

ཨ་རང་གི་ཀླད་པའི་ནང་གི་རང་བྱུང་གི་བསམ་གཞིགས་ཐད་ལ་དཔྱད་པ་བཏང་ནས་དཔལ་ནཱ་ལེནྡྲའི་ལྟ་གྲུབ་དང་འཕགས་པ་ཀླུ་སྒྲུབ་ཀྱི་ལྟ་གྲུབ་ལ་བསམ་བློ་བཏང་སྟེ་དཔྱད་པ་གཏོང་རྒྱུ་གལ་ཆེན་པོ་ཡིན་པ་དང་གལ་ཏེ་རང་ལ་གོ་སྐབས་རག་པ་ཡིན་ན་བརྟག་དཔྱད་ཞིབ་འཇུག་མང་བོ་བྱས་ཏེ་སངས་རྒྱས་ཟེར་ན་ག་རེ་ཡིན་པ་དང་བདག་ཟེར་བ་གང་དུ་ཡོད་པ་སོགས་ལ་བསམ་ཞིབ་དང་འཚོལ་ཞིབ་གནང་རྒྱུ་གལ་ཆེན་པོ་ཡིན་པ་སོགས་ཀྱི་བཀའ་སློབ་སྩལ་ཡོད། གཞན་ཡང་ཕྱི་ཚེས་བཅུ་དགུ་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ནས་གནས་ཚུལ་སྤེལ་བ་གཞིར་བཟུང་ན་ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཡིན་ཞིང་ད་ལོའི་འཁྲུངས་སྐར་སྐབས་སུ་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གཙོས་བྱས་པའི་ཨ་རིའི་ཕྱི་སྲིད་དྲུང་ཆེ། དེ་བཞིན་གནད་ཡོད་མི་སྣ་མང་བོ་ཞིག་གིས་མགོན་པོ་གང་ཉིད་མཆོག་ལ་འཚམས་འདྲི་བྱས་ཡོད་པ་བཞིན་ཟླ་བ་འདིའི་ཚེས་བཅུ་དགུ་ཉིན་ལ་དྭགས་ཞི་བའི་ཚལ་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་ཀྱི་སྐུའི་འཁྲུངས་སྐར་ཆེད་འཛམ་གླིང་ས་ཕྱོགས་གང་ས་ནས་འཚམས་འདྲི་བྱེད་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་གནང་མཛད་པའི་སྐོར་གྱི་གསུང་འཕྲིན་ཞིག་སྩལ་བའི་ནང་ངེད་རང་འདས་པའི་ལོ་ཤས་ནང་དཀའ་སྡུག་འགའ་ཤས་འཕྲད་ཀྱང་ཆོད་སེམས་བརྟན་པོའི་ཐོག་ནས་རེ་བ་མ་ཟད་པར་གང་ཐུབ་ཀྱིས་ཕན་བདེ་སྒྲུབ་ཀྱི་ཡོད་ཅེས་དང་ངོས་རང་སུ་ཞིག་ལ་ཡང་ཁོང་ཁྲོ་མེད་པ་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་དང་བོད་མི་རྣམས་ལ་གདུག་རྩུབ་ཀྱི་བྱ་སྤྱོད་སྤེལ་བ་དེ་ལ་ཡང་ཁོང་ཁྲོ་ལང་གི་མེད་ཅེས་སོགས་བཀའ་སློབ་སྩལ་བའི་ཐད་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆུ་སྐྱེས་པ་འཆི་མེད་རིག་འཛིན་ལགས་ནས།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ཉེ་ཆར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་འཁྲུངས་སྐར་དུས་ཆེན་ལ་ཨ་ནི་འཛམ་བུ་གླིང་ས་ཆ་ག་ས་ག་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་བཅས་དེ་འདྲས་མང་པོ་ཕུལ་བ་དེ་ཡང་གོང་ས་མཆོག་ནས་སྤུན་ཟླ་ཕོ་མོ་ཚང་མར་ཡང་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཟབ་རྒྱས་གནང་བ་ལ་སོགས་པ་ལ་ཐུགས་རྗེ་ཆེ་ཞེས་འཚམས་འདྲིའི་འཕྲིན་གནང་བ་དང་ཨ་ནི་འཚམས་འདྲིའི་ནང་ལ་ཨ་ནི་རྒྱལ་བ་རིན་པོ་ཆེས་དུས་རྒྱུན་བཀའ་གནང་གི་ཡོག་རེད་ཨ་ནི་བྱས་ང་ཚོ་འགྲོ་བ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཨ་ནི་གཞན་ཕན་དང་ཨ་ནི་ཞི་བདེ་ལྡན་པའི་འཛམ་གླིང་བསྐྲུན་ཐབས་ལ་མགོན་པོ་གང་ཉིད་མཆོག་ནས་འཁྲུངས་སྐར་ལ་འཚམས་འདྲི་ཞུ་བ་དེར་ཐུགས་རྗེ་ཆེ་ཞུ་བ་དང་འབྲེལ་འགྲོ་བ་མི་རིགས་གཅིག་གྱུར་གྱི་འདུ་ཤེས་ལ་ཆོད་སེམས་བརྟན་པོ་ཡོད་ཞེས་གསུང་འཕྲིན་ནང་བཀོད་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དེ་བཞིན་ད་ལོ་བོད་མིའི་སྒྲིག་འཛུགས་ཀྱིས་བཀོད་སྒྲིག་བྱས་པའི་སྐུའི་འཁྲུངས་སྐར་གྱི་མཛད་སྒོའི་སྟེང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་བོད་གངས་ཅན་གྱི་བསྟན་སྲིད་དོན་དུ་ད་བར་བློ་འགྱོད་མེད་པའི་སྒོ་ནས་ཧུར་ཐག་ཞུས་པ་ཡིན་ལ་ད་དུང་སེམས་ཤུགས་མ་ཆག་པར་གནས་ཡོད་ཅེས་སོགས་བཀའ་སློབ་སྩལ་ཡོད་པ་རེད། ཏཱ་ལའི་བླ་མའི་མིང་འདི་ཁྱེར་ནས་དངོས་གནས་དྲང་གནས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཨེ་ནི་སེམས་ཅན་ལ་ཕན་བདེ་བསྒྲུབ་ཡག་དང། ཨེ་ནི་བྱེ་བྲག་ཏུ་བོད་གངས་ཅན་གྱི་བསྟན་སྲིད་ཀྱི་དོན་དག་རེད་ཡ། འོ་ད་ངས་དེ་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ནས་ད་ཕན་ཐོགས་སྒྲུབ་ཡ་བྱེད་ཀྱི་འདུག་བྱས་པ་ཡིན། འགྱོད་པ་ཁྱོན་ནས་མེད་ཨེ་ནི་ལྷག་པར་དུ་བར་སྐབས་པའི་དུས་ཚོད་ཁག་པོ་ཞེ་པོ་ཅིག་བྱུང་པའི་ཁ་ཐུག་ལ་ང་དེ་ལྷག་བསམ་སེམས་ཤུགས་ཞིམ་པོ་མེད་པ་ཆེ་ཆེ་འདུག་བསྡད་པ་ཡིན། ཅེས་ང་ཚོ་བོད་པའི་ཐོག་ལ་ཡ་དཔེ་བསམ་བཞིན་དུ་དཔེ་ནག་པོ་བྱེད་མཁན་གྱི་དཔེ་ན་རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་སུ་ཡིན་ནའི་རེད། གང་ལྟར་ད་ཅིག་གུང་ཁྲན་ཏང་གི་ལས་ཀ་ལས་ཀ་བྱེད་མཁན་དེ་ཚོའི་གྲས་ལས་དཔེ་སྙིང་རྗེ་སྐྱེ་གི་མ་གཏོགས་ཁྲོ་སེམས་ཁྱོན་ནས་སྐྱེ་གི་མི་འདུག། དེ་མིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་སུ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་དང། ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཐུགས་རྗེ་ཆེན་པོའི་བཀའ་དབང་སྩལ་རྒྱུ་ཡིན་པ་དང་དེ་བཞིན་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ལ་དྭགས་ནང་བའི་ཚོགས་པ་དང་ལ་དྭགས་ཡོངས་ཀྱི་དགོན་པའི་ཚོགས་པ་གཉིས་ནས་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་རེད།

དེ་ཡང་རོའི་ཏྲེ་གསར་ལས་ཁང་གིས་ཟླ་བདུན་པའི་ཚེས་བཅུ་དགུའི་ཉིན་ཧོང་ཀོང་ནས་སྤེལ་བའི་གནས་ཚུལ་ནང། ལོ་ན་ལྔ་བཅུ་ང་དགུ་ཅན་གྱི་ཏུང་ཅིན་ཝུའེ་ནི་རྒྱ་ནག་པེ་ཅིང་གཞུང་གིས་ཉིས་སྟོང་ཉི་ཤུ་ཐམ་པ་ལོ་ནས་ཧོང་ཀོང་དུ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལག་བསྟར་བྱས་པ་ནས་བཟུང་ཧོང་ཀོང་ལ་བརྫངས་པའི་གནས་རིམ་མཐོ་ཤོས་ཀྱི་བདེ་འཇགས་དཔོན་རིགས་དེ་ཡིན། ཏུང་ཅིན་ཝུའེ་ཀྱིས་ཧོང་ཀོང་གི་བདེ་འཇགས་ལྟ་ཞིབ་ཀྱི་ལས་དོན་ཇེ་དམ་དུ་གཏོང་རྒྱུ་དང་ཉིས་སྟོང་བཅུ་དགུ་ལོའི་དམངས་གཙོའི་ངོ་རྒོལ་ལས་འགུལ་གྱིས་དམར་ཤོག་ཚོགས་པའི་འགོ་ཁྲིད་ཚོར་ཉེན་ཁར་ཐུག་ཚུལ་གནས་ཚུལ་ནང་བཀོད་ཡོད་གི། རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལྟར་ན་ཧོང་ཀོང་བདེ་འཇགས་ལས་ཁང་ལ་གཞི་རྒྱ་ཆེན་པོའི་ཞིབ་བཤེར་དང་ལྟ་ཞིབ་བྱེད་རྒྱུའི་དབང་ཚད་ཡོད་པ་མ་ཟད་ཁྲིམས་འགོ་རང་བཙན་གྱི་དབང་ཆ་ཡོད་པ་རེད། དེ་མིན་ཧོང་ཀོང་གི་བདེ་འཇགས་ལས་ཁང་གིས་ཕྱིའི་རྒྱལ་ཁབ་དང་རྒྱལ་སྤྱིའི་སྒྲིག་འཛུགས་ལ་ལྟ་རྟོག་བྱེད་པའི་འགན་ཡང་ཡོད་པ་རེད། ཏུང་ཅིན་ཝུའེ་ཧོང་ཀོང་གི་བདེ་འཇགས་ལས་ཁང་གི་འགན་འཛིན་དུ་བསྐོས་པའི་དུས་སྐབས་འདི་ཧོང་ཀོང་གཞུང་གིས་དོན་ཚན་ཉི་ཤུ་རྩ་གསུམ་པ་ཟེར་བའི་ཁྲིམས་གསར་བ་ཞིག་གཏན་འབེབས་བྱེད་བཞིན་པ་དང་འཁེལ་ཡོད་ལ། དོན་ཚན་ཉི་ཤུ་རྩ་གསུམ་པ་ཟེར་བའི་ཁྲིམས་དེའི་ཁོངས་སུ་གསང་ཉུལ་ལས་ལས་དོན་དང་རྒྱལ་ཁབ་ངོ་ལོག་དེ་བཞིན་ཉིས་སྟོང་ཉི་ཤུ་ལོ་གཏན་འབེབས་བྱས་པའི་ཁྲིམས་སུ་ཚུད་མེད་པ་ཁག་ཅིག་བཅས་ཁྱབ་རྒྱ་ཆེན་པོ་ཡིན་ལུགས་ཧོང་ཀོང་གི་དཔོན་རིགས་ཤིག་གིས་འགྲེལ་བརྗོད་གནང་བ་རོའི་ཏྲི་གསར་ལས་ཁང་གིས་ལུང་དྲངས་ཡོད་གི། ལོ་སྔོན་མར་ཏུང་ཅིན་ཝུའེ་གིས་ཞི་ཅིན་ཕིང་གི་ཁྲིམས་སྐྱོང་བསམ་བློ་ངོ་སྤྲོད་བྱས་པའི་རྩོམ་ཡིག་ཞིག་ཏུ། ནུབ་ཕྱོགས་སྟོབས་ཤུགས་ཀྱིས་ཧོང་ཀོང་དུ་ཁ་དོག་གསར་བརྗེ་སྤེལ་རྒྱུར་ངན་སྐུལ་བྱེད་བཞིན་ཡོད་ལ་ཧོང་ཀོང་གི་སྒྲིག་ལམ་སླར་གསོ་ཡོང་རྒྱུར་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གལ་ཆེན་ཆགས་ཡོད་ཅེས་བཤད་ཡོད་པ་རེད། ཨ་མེ་རི་ཁ་དང་དབྱིན་ཡུལ་སོགས་ནུབ་ཕྱོགས་ཡུལ་གྲུ་མང་པོས་རྒྱ་ནག་གིས་ཧོང་ཀོང་དུ་གཏན་འབེབས་བྱས་པའི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཟེར་བ་དེ་ནི་ཧོང་ཀོང་གི་དམངས་གཙོ་དང་རང་དབང་གཏོར་བཤིག་གཏོང་ཆེད་ཡིན་པ་སྐྱོན་བརྗོད་བྱེད་བཞིན་ཡོད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཧོང་ཀོང་གི་བདག་དབང་དབྱིན་ཡུལ་གཞུང་གིས་ཕྱིར་རྒྱ་ནག་ལ་རྩིས་སྤྲོད་སྐབས

གྲལ་རིམ་ལས་བརྒལ་གྱི་ཐབས་ལམ་གཙོ་བོ་ཞིག་ཡིན་མོད་ལ་འོན་ཀྱང་ཉེ་བའི་ལོ་ཤས་སུ་སློབ་ཆེན་ལ་རྒྱུགས་སྤྲོད་རྒྱུར་འགྲན་རྩོད་ཆེན་པོ་ཡོད་པས་བྱིས་པའི་ཕ་མ་ཚོས་ཐབས་བརྒྱ་ཇུས་སྟོང་གིས་སོ་སོའི་བུ་ཕྲུག་སློབ་ཆེན་དུ་གཏོང་ཐབས་བྱེད་བཞིན་ཡོད། རྒྱ་ནག་ཧི་ནན་ཞིང་ཆེན་གྱི་སློབ་མ་མང་བོ་ཞིག་ཞི་ཨན་ལ་ཡོང་ནས་ཡིག་རྒྱུགས་ནང་ཞུགས་ཡོད་པ་མ་ཟད་ཞི་ཨན་ས་གནས་ཀྱི་ཡིག་རྒྱུགས་ཀྱི་ཚད་ཐིག་སྐར་གྲངས་ཉི་ཤུ་འཕར་ཡོད་པ་རྒྱ་ནག་ཧྲན་ཞི་ཞིང་ཆེན་གྱི་ཞི་ཨན་གྲོང་ཁྱེར་གྱི་ཕྲུ་གུའི་ཕ་མ་ཚོས་ཤེས་རྟོགས་བྱུང་རྗེས་ཟླ་བདུན་པའི་ཚེས་བཅོ་བརྒྱད་ཉིན་མི་མང་བོ་ཞིག་གིས་ཞི་ཨན་གཞུང་གི་མདུན་ལ་འཛོམས་ནས་ངོ་རྒོལ་བྱས་ཡོད་པ་རེད། གནས་ཚུལ་ལྟར་ན་མཚམས་སྦྱོར་བ་ཟེར་བས་སྒོར་མོ་འབོར་ཆེན་བླངས་ནས་ཧི་ནན་ཞིང་ཆེན་གྱི་སློབ་མ་ཚོ་ཞི་ཨན་གྲོང་ཁྱེར་དུ་མཐོ་སློབ་ཀྱི་ཡིག་རྒྱུགས་ལ་ཞུགས་ཐབས་བྱས་ཡོད་པ་མ་ཟད་མི་ཁྲི་བཞི་ལྷག་ཡོད་པ་བཀོད་ཡོད་གི། རྒྱ་ནག་རྒྱལ་སྲུང་ལྷན་ཁང་གི་བློན་ཆེན་དང་ཨ་རིའི་ཉམས་མྱོང་ལྡན་པའི་ཕྱི་སྲིད་དཔོན་རིགས་ཟེར་བ་ཁེ་སེན་ཇེར་རྣམ་གཉིས་རྒྱ་ནག་དང་ཨ་རིའི་འབྲེལ་བའི་ཆེད་ཐུག་འཕྲད་གནང་ཡོད་པ་རེད། ཚེས་བཅུ་དགུའི་ཉིན་རོའེ་ཏེར་གསར་སྤེལ་ཁང་གིས་པེ་ཅིན་ནས་སྤེལ་བའི་གནས་ཚུལ་གཞིར་བཟུང་ན་རེས་གཟའ་མིག་དམར་ཉིན་པེ་ཅིན་དུ་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་དང་ཨ་རིའི་ཉམས་མྱོང་ལྡན་པའི་ཕྱི་སྲིད་དཔོན་རིགས་ཁེ་སེན་ཇེར་རྣམ་པ་གཉིས་ཐུག་འཕྲད་ཀྱིས་ཨ་རི་དང་རྒྱ་ནག་གཉིས་ཀྱི་ཕན་ཚུན་འབྲེལ་འདྲིས་དུས་སུ་བློ་གྲོས་ལྡན་པའི་ཐབས་ཤེས་ལག་ལེན་བྱེད་དགོས་པའི་རྣམ་འགྱུར་བསྟན་ཡོད་ལ་དེ་བཞིན་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ལར་གྱིས་ཁེ་སེན་ཇེར་ནི་སྤྱིར་བཏང་གི་མི་སེར་གྱི་མཚན་ཐོག་ནས་རྒྱ་ནག་ནང་བསྐྱོད་པ་མ་གཏོགས་ཨ་རིའི་གཞུང་འབྲེལ་ལས་དོན་ཆེད་ཀྱི་མཚན་ཐོག་ནས་བསྐྱོད་པ་མིན་ཅེས་འགྲེལ་བརྗོད་གནང་ཡོད་གི་སང་རྣམ་པ་ཚོ་འདི་ཨ་རི་གི་རླུང་འཕྲིན་ཁང་ཡིན་ནི་དེ་རིང་གི་དེང་དུས་བོད་ཞེས་པའི་ལེ་ཚན་འདིའི་ནང་དུ་ཅི་ཞིག་ལ་དཔེ་ཀློག་ཟེར་བ་དང་ཇི་ལྟར་དཔེ་ཀློག་བྱེད་དགོས་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལར་གནས་བཞུགས་དེང་རབས་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་ལྷ་ལུང་རྒྱལ་ལགས་དང་མཉམ་དུ་འོས་བསྡུ་བཅས་གླེང་མོལ་ཞུས་པར་གསན་རོགས་གནང། དཔེ་ཀློག་ནི་མི་ཞིག་གི་མི་ཚེ་ལ་ཆ་མཚོན་ནས་བཤད་ན་ཧ་ཅང་གི་གནད་འགག་ཆེ་ཞིང། དཔེ་ཀློག་ལ་བརྟེན་ནས་མི་རང་ཉིད་ཀྱི་སྤུས་ཚད་ཡར་རྒྱས་གཏོང་བ་ཙམ་ཞིག་མ་ཡིན་པར། དེང་གི་འཛམ་གླིང་སྤྱི་གི་འགྱུར་འགྲོས་ར་གནས་ཚུལ་ཐོས་པར་བྱེད་པ་ལ་དཔེ་ཀློག་ནི་མེད་དུ་མི་རུང་བ་ཞིག་ཡིན་ལ། དཔེ་ཀློག་གི་བརྒྱུད་རིམ་ནས་མི་རང་ཉིད་ཀྱི་ཤེས་བྱ་གི་གནས་ཚད་མཐོ་རུ་འགྲོ་བ་ཡང་རང་བཞིན་གྱི་གནས་ཚུལ་ཞིག་ཡིན། དེས་ན། ཅི་ཞིག་ལ་དཔེ་ཀློག་ཟེར་བ་དང། ཇི་ལྟར་དཔེ་ཀློག་བྱེད་དགོས་པ། དགོས་པ་རྒྱུ་མཚན་ཅི་ཞིག་གི་དོན་དུ་དཔེ་ཀློག་བྱེད་དགོས་པའི་སྐོར། དེང་རབས་ལོ་རྒྱུས་ཉམས་ཞིབ་པ་ལྷ་ལུང་རྒྱལ་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས།
ནམ་རྒྱུན་ང་ཚོས་དཔེ་ཀློག་དཔེ་ཀློག་ཟེར་གི་ཡོད་པ་རེད་བ། ད་དཔེ་ཀློག་ཟེར་དགོས་ཀྱི་རྒྱུ་མཚན་དེ་ག་རེ་རེད་ལབ་ན་ད་ལྟ། ང་ཚོ་དཔེ་དེ་དཔེ་ཆ་ཟེར་གི་ཡོད་རེད་བ་ང་ཚོ་དཔེ་ཆ་ཟེར་གི་ཡོད་རེད་བ་ད་ཨ་མདོ་དཔེ་ཆ་ཟེར་ད། ཨ་ནི་ཨ་ཀློག་དེ་ཨ་ནི་དཔེ་ཆ་དེ་ཀློག་པ་ཟེར་གི་ཡོད་པ་རེད་བ། ད་དེ་འདྲའི་ཡུལ་གྱི་དངོས་པོ་ཅིག་དང་ཡུལ་གྱི་དངོས་པོ་དེ་ལ་འཇུག་སྟངས་ཀྱི་རིམ་པ་ཅིག་གཅིག་ཨོ་དེ་འདྲ་ཞིག་གི་གཉིས་ཀྱི་སྒང་ནས་གྲུབ་བསྡད་པ་དེ་ལ་ང་ཚོས་ད་གཟོད་དཔེ་ཀློག་ད་ཟེར་དགོས་པ་རེད། སྤྱིར་བཏང་གི་ང་ཚོ་ད་དཔེ་དེབ་ཟེར་དགོས་ཀྱི་དཔེ་ཆ་ཟེར་དགོས་ཀྱི། དེ་རིགས་ཟེར་དགོས་ཀྱི་ད་ང་ཚོ་རྩ་བའི་ང་ཚོ་གི་ག་ཟེར་དགོས་རེད་དཔེ་ཆ་ཟེར་བ་འདི་གི་ད་སྤྱོད་སྒོ་དེ་ཧ་ཅང་གི་ཡངས་པོ་རེད། ད་འདི་ལ་རྒྱུ་མཚན་དཔེ་དེ། ཆེན་པོ་འདྲ་བོ་ཅིག་རེད་བ། ཡིན་པ་དང་ད་དེ་རིང་དེ་སྐབས་སུ་མ་བབས་འདྲ་བོ་ཅིག་དེ་ཀོ་བཤད་མ་དགོས་པ་ཅིག་ཅི་ཞིག་ལ་དཔེ་ཆ་ཟེར། ད་ང་ཚོས་ཡོངས་གྲགས་ཀྱི་ད་ཅིག་དཔེ་ཆ་དཔེ་ཆ་ཟེར་དགོས་པར་ད་དེ་རིང་སང་ཉིན་ཡང་ཡུལ་ལུང་ཁ་ཤས་ཀྱི་ནང་ན་དེའི་གི་མིང་ལ་འགྱུར་བ་བྱུང་ནས་ཨ་ནི་དེབ་ཟེར་བ་ན་འདྲ། ཨོ་དེ་མུར་ཡོང་དགོས་པ་རེད་བ། ད་ཅིག་གླེགས་བམ་ཟེར་བ་འདྲ་འདྲ་བི་ཏི་ཀ་ཟེར་བ་འདྲ་འདྲ་སྤྱིར་བཏང་གི་གླེགས་བམ་ཟེར་དེའི་སྒང་ན་དཔེ་ཆ་གི་ནང་གི་དབྱིབས་ལ་བལྟས་ནས་ཁོ་དབྱིབས་བྱེ་བྲག་པ་ཅིག་གི་ཆ་ནས་མིང་ཐོགས་རྒྱུ་མ་གཏོགས་སྤྱི་གི་མིང་ད་མ་རེད་ཡིན་པ་འདི་དེང་སང་ཉིན་ང་ཚོ་བྱེ་བྲག་པ་དེ་ཡང་སྤྱི་གི་མིང་ཟེར་དགོས་པ་དེ་འདྲ་ཡོང་དགོས་པ་རེད་ད་གང་ལྟར་ཀྱང་གང་ཡིན་ན་མིན་ན་ང་ཚོས་ད་འདི་དཔེ་ཆ་ཟེར་དགོས་ཀྱི་རྒྱུ་མཚན་དེ་ག་རེ་རེད། ཨོ་ད་དེ།

ངག་གིས་སྐྱོར་དགོས་པ་དང་དེ་འདྲའི་གཅིག་ལ་ང་ཚོས་ད་གཟོད་དཔེ་ཆ་ཀློག་པ་ཟེར་དགོས་པ་རེད་བ། ཀློག་པ་དེ་གང་རེད་ལབ་ན་ད་འདི་སྐབས་ཀྱི་ཀློག་དེ་ཅི་རེད་ལབ་ན་ཨ་ནི་ང་ཚོ་གཅིག་ངག་གིས་སྐྱོར་ཅིག་རེད་བ། ང་ཚོ་བྱེད་པ་དང་རྩོལ་བ་གཅིག་དེ་འདི་ལོ་སྐབས་ཀྱི་དངོས་དེ་གང་ལབ་ན་ཁོ་གཅིག་ངག་གིས་སྐྱོར་གྱི་གཅིག་ངག་གིས་སྐྱོར་དེ་ག་གདངས་གཅིག་སྲིང་བར་དེ་ག་གདངས་དེ་གི་ནང་ལ་ད་མིང་ལ་ད་ད་གཟོད་ང་ཚོས་ཀློག་པ་ད་ཟེར་དགོས་པ་རེད་བ། དེ་འདྲའི་དེ་ལྟ་དག་གི་ཀློག་པ་དེ་ད་འཇུག་ས་གི་ཡུལ་དེ་གང་རེད་ལབ་པ་ན་ད་དཔེ་ཆ་རེད། དེ་འདྲའི་ད་སྤྱིར་བཏང་གི་འདིའི་གི་སྒང་ལ་ནམ་རྒྱུན་ང་ཚོ་བརྡ་སྤྲོད་ལ་དོ་སྣང་ཅིག་སྤྲོད་ཡིན་པ་ད་འདིའི་གི་སྒང་ན་བསམ་བློ་གཏོང་ཡ་ཅིག་ཡོད་པ་རེད། ང་རང་ཆ་སོང་པ་ན་དཔེ་ཆ་ཀློག་པ་ཟེར་དེ་སྒང་ན་རྣམ་དབྱེ་གཉིས་པ་གི་བཟོ་ལྟ་འདྲ་བོ་ཅིག་ཡོད་པ་རེད་བ། ག་རེ་ཅིག་ཡོད་པ་རེད་ལབ་ན་བྱེད་པ་པོ་ཞིག་གིས་བྱ་བའི་ཡུལ་ལ་བྱ་བ་བྱེད་པ་གཙོ་བོར་སྟོན་པ་ཟེར་བ་རེད། ད་དངོས་དོན་རང་དབང་སྟེང་འོང་དེ་ག་རྣམ་དབྱེ་གི་ཚིག་ཕྲད་མེད་པ་མ་གཏོགས་དོན་དག་ངོ་མའི་སྒང་ནས། ཨ་ནི་བྱེད་པ་པོ་ཀློག་མཁན་པ་དེའི་གིས་ཨ་ནི་ཡུལ། དཔེ་ཆ་ལ་བྱ་བ་གང་ལབ་ན་ད་ཁོ་ཀློག་པ་ཅིག་དེ་ཀོ་ཚང་ནས་ཡོང་དགོས་པ་འདྲ་བོ་ཅིག་རེད་དེ་ཡིན་ན་ཡང་ད་འདིའི་གི་སྟེང་འདི་ལ་སྐབས་ཐོག་འདི་ལ་ཨ་ནི་ང་ཚོ་ལ་རྣམ་དབྱེ་གཉིས་པ།

ཞེས་པ་པོ་ཧུད་ཅཱ་ཏཱ་ཁིམ་པ་ཏི་གི་ཞྭ་བི་ཡིལ་ཧུད་ཅཱ་ལ་བྱ་བ་ནི་དི་བ་ད་བ་ད་ཏི་མགོ་པར་བ་དེ་ཏི་ཁུ་རྣ་བའི་གཉིས་པ་རེད་ད་འོ་ན་ད་ཧུད་ཅཱ་ལོག་པ་དང་ཧུད་ཅཱ་ལྟ་བ་གཉིས་ཆ་ལ་ཧུད་ཅཱ་ལོག་པ་ལ་ནི་རྣ་བའི་མི་ཐུབ་པ་དང་ཧུད་ཅཱ་དཔེ་ཆ་ལྟ་བ་ལ་ཨ་ནི་རྣམ་དབྱེ་ཐོབ་པའི་རྒྱུ་མཚན་དེ་ག་རེ་རེད་ཟེར་བྱུང་བ་རེད་བ་ད་དེ་གི་བར་ན་ཡང་ང་ཚོ་ལ་བཤད་ཡ་མང་པོ་ཅིག་ཡོད་རེད་བྱེད་སྒོ་མང་པོ་ཅིག་ཡོད་རེད་ད་དེ་རིང་ང་ཚོ་སྐབས་སུ་བབས་པ་དེ་འདྲའི་གི་སྒང་ལ་ཅིག་འགྲོ་མ་དགོས་པ་ཅིག་ཡིན་པ་ད་རྩོད་པ་ད་བྱེད་མ་དགོས་པ་ཅིག་ད་གང་ལྟར་ཀྱང་ང་ཚོས་དཔེ་ཀློག་ཟེར་དེའི་སྒང་ན་ཁོ་གི་གོ་དོན་གྱི་ཚིག་འབྲུ་དེ་ལ་ད་ཅིག་རུབ་བསྡུའི་གི་སྒང་བཤད་པ་ཡིན་པ་ན་དེ་འདྲའི་ཅིག་ལ་ང་ཚོས་དཔེ་ཀློག་ཟེར་དགོས་པ་ད།

དེ་ཁོ་མ་འདྲ་བ་མ་འདྲ་བ་རེད་པ་དེ་ཡིན་ཙམ་པོ་དེ་ལ་དཔེ་ཀློག་ལ་ཡང་གཅིག་སྟེ་ཐུན་མོང་གཅིག་གཅིག་གི་ལམ་ཁ་གཅིག་འདི་འགྲོ་དགོས་དང། ད་དེ་འདྲ་ཡོད་མ་རེད་ཨ་ད་མི་རེ་རེའི་གིས་ད་ཅིག་ག་ཟེར་དགོས་རེད། རྣམ་དཔྱོད་མ་འདྲ་བ་དང་ཁོར་ཡུག་མ་འདྲ་བ་དང་ད་མདོར་ན་ང་ཚོས་ནམ་རྒྱུན་བཤད་དགོས་པ་རེད་པ་ཁམས་དང་མོས་པ་དེ་ཁོ་མ་འདྲ་བ་ཨ་ད་འདི་འདྲའི་གིས་རྒྱུ་དང་རྐྱེན་མང་པོ་བྱས་ཏེ་དེ་མི་རེ་གཅིག་ལ་ད་དཔེ་ཀློག་གི་ཐབས་ལམ་བཟོ་མ་སོང་ན་ཡང་ད་རེ་རེ་ཅིག་ཁོ་ཡོད་དགོས་ཅིག་རེད་བ། དཔེ་ཀློག་ལ་དུས་ཚོད་དང་ཡང་ན་ཁོར་ཡུག་གི་ཆ་ནས་ཁྱད་པར་འགྲོ་གི་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས། དཔེ་ཀློག་གི་ཡུལ་ལ་ཁོ་འཇུག་དུས་ཙམ་པོ་དེ་ལ་ཨ་ནི་ད་ཅིག་ག་ཟེར་དགོས་རེད་ལ་ཤས་ཟིག་གིས་དཔེར་ན་ཅིག་དུས་ཚོད་ཀྱི་ཆ་འདྲ་བོ་ཅིག་ཡིན་པ་ན་ཡང་ཅིག་ཞོགས་པ་དཔེ་ཀློག་ཅིག་རྒྱག་པ་ན་རང་གི་སེམས་ལ་ངེས་པ་དང་དེ་ནང་བཞིན་དུ་དཔེ་ཀློག་གི་སྐབས་ཐོག་ཏུ་བ་ལ་བློ་གཅིག་ཏུ་སྒྲིམ་ཐུབ་པ་དང་དཔེ་ཆ་ཀློག་ཚར་བའི་རྗེས་ལ་ཨ་ནི་ཅིག་དཔེ་ཀློག་གི་བརྒྱུད་རིམ་གྱི་ཁྲོད་ནས་དཔེ་ཆ་གི་ནང་ན་གང་ཞིག་ཡོད་པ་དེ་ཚོ་ཁོའི་སེམས་ལ་འབབ་པ་དང། དེ་འདྲའི་ལ་ཡང་དཔེར་ན་ང་ཚོ་ཅིག་ཁོར་ཡུག་གི་མཐུན་རྐྱེན་ལ་ཁ་ནས་མ་འདྲ་བ་འདྲ་ཡང་དེ་ལས་ཞོགས་པ་མ་ཡིན་པ་ཅིག་དགོང་དག་ཀློག་དེ་འདྲའི་ཁོ་མ་ཡིན་པ་འདྲ་འདྲ་ཡང་དེ་འདྲའི་དགོང་དག་ད་དཔེ་ཞོགས་པ་ན་ཁ་ཤས་ཅིག་དཔེ་དེ་ཅིག་ཁུ་སིམ་པོ་གི་ཡུལ་དང་དཔེར་ན་ཅིག་ཤིང་ནགས་ཀྱི་ཁྲོད་དང་ཡུལ་དབེན་གནས་དང་གཙང་པོ་དང་རྒྱ་མཚོའི་འགྲམ་དང་འདི་འདྲ་ལ་སོང་དཔེ་ཀློག་བྱས་ན། ནི་ཡོང་གི་རེད་ཟེར་བ་ཅིག་ཡང་ཁ་ཤས་ཀྱིས་ཡང་ཅིག་དེ་ལས་ལྡོག་པ་འདྲ་བོ་དེ་འདྲའི་གོ་ཡོང་གི་འདུག་བ། མ་གཞི་ནས་ང་ཚོ་ད་གི་དཔེ་ཀློག་བྱེད་སྟངས་ཀྱི་རིམ་པ་འདི་ལ་ཨ་རིག་ཅིག་རྩོམ་ཡིག་བྲིས་ཡོང་ནི་འོན་པ་འདི་གནའ་སྔ་མོ་གི་ལེགས་བཤད་དེ་ཚོ་མ་ཕྱི་སྟེང་འོག་དེ་ཙམ་པོ་དེ་ལ་དཔེ་ཀློག་གི་ཁོར་ཡུག་དེ་ཧ་ལམ་བཟོ་པ་ཚོ་ཅིག་སྒོམ་སྒྲུབ་ཉམས་ལེན་གྱི་ཁོར་ཡུག་ནང་བཞིན་གྱི་དེ་ཅིག་ཁོ་ལྷིང་འཇགས་ཡིན་པ། ཨ་ནི་ཅིག། གཙང་སྦྲ་འཕྲོད་བསྟེན་དང་ལྡན་པ་ལ་སོགས་པ་གི་ཆ་རྐྱེན་གཅིག་ཚང་དགོས་གི་བཟོ་འདྲ་གཅིག་ཁོ་མ་སྟོན་དགོས་པ་རེད་པ་ཡིན་པ་འདི་དཀའ་ལས་ཁག་པོ་རེད་བསམ་གི་འདུག། དེ་བཞིན་དཔེ་ཀློག་བྱེད་པའི་དགོས་པ་རྒྱུ་མཚན་ཡང་དཔེ་ཀློག་བྱེད་པའི་བརྒྱུད་རིམ་ལས་ཀློག་མཁན་རང་ཉིད་ལ་ཕན་ཐོགས་ཇི་ཡོང་གི་ཡོད་པའི་དེའི་སྐོར་ནས་དགོངས་ཚུལ་བཀའ་འདྲི་ཞུས་པར། སྐབས་ཐོག་དེ་ལ་ཡང་ནི་ང་ཚོ་གཞུང་ལུགས་གཅིག་གི་ཁོངས་པར་གཏན་འབེབས་ཤིག་ཡོད་པ་ནང་བཞིན་དུ་དཔེ་ཀློག་གི་རིམ་པ་འདི་འདྲའི་གཅིག་གཅིག་བྱ་དགོས་ཟེར་དེ་འདྲའི་ཐབས་ཧ་ལམ་ཡོད་ས་མ་རེད་དེ་ཧ་ལམ་མེད་པ་འདྲ། དེ་ནི་གང་ལྟར་སྤྱིར་བཏང་གི་ད་ལྟ་དཔེ་ཀློག་བྱེད་སྟངས་ཀྱི་ཐབས་ལམ་བཟོ་མ་སོང་ན་ད་ལྟ་དེ་རང་གིས་རང་ལ་རན་པོ་ཅིག་དང་རང་གིས་རང་ལ་འཕྲོད་པོ་ཅིག་དང་རན་པོ་ཅིག་མ་གཏན་འབེབས་བྱ་དགོས་དེ་དཔེ་གལ་ཆེན་པོ་རེད་དོ། ཨ་ནི་དཔེ་ཀློག་བྱེད་དུས་སྒང་ན་དཔེ་ཀློག་ཇི་ལྟར་བྱེད་པ་ཟེར་བ་འདི་ཐུན་མོང་གཅིག་གྱུར་གྱི་གཏན་འཁེལ་དེ་ཁོ་མེད་པ་ཅིག་ཨ་ནི་དཔེ་ཆ་ཀློག་པ་པོ་རང་ཉིད་ཀྱི་ཨ་ནི་སྐབས་ཐོག་ཏུ་བ་ལ་ད་མཐར་ཐུག་གི་འབབ་ས་དེ་དཔེ་ཆ་དེ་ཀློག་ནས་ད་ཚུར་ལ་ཅིག་ཕན་དགོས་དགོས་པ་རེད་དཔེ་ཆ་དེ་ཀློག་ནས་མ་མཐའ་ཡང་དེའི་གི་ནང་ལོགས་ན་གང་ཤེས་དགོས་པ་དེ་རང་གི་སེམས་ལ་ད་ངེས་དགོས་པ་ཅིག་ཏན་ཏན་ཁོ་ཡོང་དགོས་དགོས་པ་རེད་པ། ཆང་ག་རྣམ་པ་ཚོས།

དཀྱིལ་འཁོར་སྟེང་ཆུ་བླུགས་ནས་བཤིག་ཡོད་པ་རེད། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་ལ་བོད་རིགས་གཞོན་སྐྱེས་ཚོས་ལས་འགུལ་གྱི་ནུས་པ་གོང་མཐོར་གཏོང་དགོས་ཟེར་སྐུལ་མ་གནང་ཡོད་གི། གསང་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་ལེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང་ལས་རིམ་འདི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན།